བོད་ཀྱི་འཐབ་རྩོད་ཀྱི་ཁྲོད་དུ་གདོང་ལེན་བྱ་དགོས་པའི་གནད་དོན་ཛ་དྲག་པོ་ཞིག་ཡིན་པ་གསུངས་བྱུང། དེ་སྤྱི་ཚོགས་དང་དེ་ནང་བཞིན་གྱི་རིག་གཞུང་དང་བསམ་བློའི་སྒྲོམ་གཞི་ལ་གཏོར་བཅོམ་འགྲོ་བ་དང་དེ་རྒྱུན་དེ་གཅོད་དགོས་ཀྱི་ཡོད་ན། ངེས་པར་དུ་བོད་ཀྱི་སྐད་ཡིག་གི་རྒྱུན་དེ་གཅོད་དགོས་ཀྱི་ཡོད་པ་དེ་ཁོང་ཚོས་ཤེས་རྟོགས་དང་ཡང་ན་ངོས་འཛིན་ཟབ་མོ་བྱས་ནས་ཏང་ནག་པོའི་སྲིད་ཇུས་འདི་འདྲ་ཅིག་ཆགས་བསྡད་ཡོད་རེད། རྒྱ་ནག་གཞུང་འབྲེལ་གྱི་རྒྱ་སྐད་སློབ་དེབ་འགྲེམས་སྤེལ་གྱི་ཚོགས་འདུ་དེའི་སྟེང་སི་ཁྲོན་ཞིང་ཆེན་ཀྲུང་ཧྭ་ལས་རིགས་སློབ་གསོ་ཁང་གི་འགན་འཛིན་ཝང་ཞའོ་ཆིང་ཟེར་བས། རྒྱ་སྐད་སློབ་དེབ་དེ་དག་ནི་བོད་རང་སྐྱོང་ལྗོངས་གཙོས་པའི་བོད་འབྲེལ་གྱི་ཞིང་ཆེན་བཞི་ཡི་ནང་གི་བོད་རིགས་ཚོར་ཆེད་དམིགས་ཀྱིས་བསྒྲིགས་པ་ཞིག་ཡིན་པ་དང། རྒྱ་སྐད་སློབ་གསོ་གཙོ་འདོན་དགོས་པ་ནི་ཞི་ཅིན་ཕིང་གི་དགོངས་པ་གལ་ཆེན་ཞིག་ཡིན་པས།

ལས་བྱེད་པ་ཁག་ཅིག་བོད་པའི་བོད་ནང་ལོགས་ལ་ཨེ་ནི་གཅིག་མ་འགྲིག་པའི་ལས་ཀ་བྱེད་འདི་ཚོ་ལ་ཉེས་པ་གཏོང་གི་ལོག་སྲོལ་སྦྱོར་དེའི་ནང་ལ་བོད་ནང་ལོགས་ལ་དང་རྒྱ་མི་ལས་བྱེད་འདི་ཚོའི་རིགས་ཡག་ཚུལ་ཡག་ལ་སོགས་པ་ད་དོན་ཚན་དོན་ཚན་ཁ་ཤས་ཤིག་ཡོད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ཐད་གཏོང་ལེ་ཚན་དེ་རེད། བོད་ནང་ངོ་རྒོལ་རིགས་འགོག་ཐབས་ཀྱི་ཆེད་དུ་མི་རིགས་མཐུན་སྒྲིལ་ཟེར་བའི་སྲིད་ཇུས་དེ་ལག་བསྟར་བྱས་ཡོད་པ།

དམིགས་སུ་བཀར་ནས་མི་རིགས་མཐུན་སྒྲིལ་ཡར་ཐོན་སློབ་གསོ་ཟེར་བའི་སྲིད་ཇུས་དང། ཡང་མི་རིགས་ཁག་མཐུན་སྒྲིལ་མཉམ་གནས་ཀྱི་དཔེ་མཚོན་ས་ཁུལ་ཟེར་བ་སོགས་བཙུགས་ཏེ། མདོར་ན་སྲིད་ཇུས་དེ་ཡི་བརྒྱུད་ནས་བོད་ནང་ངོ་རྒོལ་རིགས་འགོག་ཐབས་བྱེད་ཀྱི་ཡོད་པ་མ་ཟད། རྒྱ་ནག་གཞུང་ལ་ངོ་རྒོལ་རིགས་བྱེད་མཁན་མེད་ན་མི་རིགས་མཐུན་སྒྲིལ་ཟེར་བའི་སྲིད་ཇུས་དེ་ལམ་ལྷོངས་བྱུང་བར་ངོས་འཛིན་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་གནང་བྱུང།
རྒྱ་ནག་གཞུང་གི་སྲིད་ཇུས་དེ་ལ་མ་བསྟུན་པ་དང་ཁ་མ་ཉན་པ་དང་དེ་ལ་འདོད་པ་མེད་པར་བྱེད་པ་ཡིན་ན་དེ་མི་རིགས་མཐུན་སྒྲིལ་གཏོར་བརླག་ཟེར་བ་ཅི་བ། དེར་དེ་བཞིན་མི་རིགས་མཐུན་སྒྲིལ་བཤད་འདི་མི་རིགས་བར་ལ་འགལ་བ་དེ་མ་འོངས་པར་འབྱུང་གི་ཡོད་པ་དེ་ར་འཕྲོད་གི་ཡོད་རེད། དེ་འགལ་བ་ཡོད་པ་དེ་རྒྱ་མི་ཁོ་ཚོས་ཚོད་ཐིག་གི་ཡོད་རེད། ཚད་མཐུན་སྒྲིལ་དེ་དེ་ནན་པོ་བཤད་གི་ཡོད་རེད། ད་ངེད་ཀྱི་སྲིད་བྱུས་དེ་གཅིག་ལག་ལེན་བྱེད་དུས་བོད་པ་དེ་ཚོ་མ་འགལ་བ་བྱེད་གི་རེད་དེ་བཞིན་མི་རིགས་མཐུན་སྒྲིལ་གལ་ཆེན་པོ་ཡིན་མི་རིགས་མཐུན་སྒྲིལ་གལ་ཆེན་པོ་ཡིན་ག་རེ་རེད། བོད་པ་དེ་ཚོས་སོ་སོ་མི་རིགས་ཁེ་ཕན་སྲུང་སྐྱོབ་བྱེད་གི་རེད་དང་འོན་ཀྱང་རྒྱ་མིས་བཤད་དུས་ཁྱོད་མི་རིགས་མཐུན་སྒྲིལ་གཏོར་བརླག་བྱེད་གི་འདུག་ཟེར་བ་ཅི་བ། དེ་བྱུང་སྟེ་མི་རིགས་མཐུན་སྒྲིལ་ཐོག་ལ་ཁུར་ནན་པོ་ཞུ་ཞེས་མ་འོངས་པ་མི་རིགས་མཐུན་སྒྲིལ་སྐོར་ལ་གནས་ཚུལ་དེ་ཛ་དྲག་ཆེན་པོ་འགྲོ་གི་ཡོད་པ་དེ་ང་ཚོས་ཕལ་ཆེར་ཚོད་ཐིག་གི་རེད། ཡང་གོང་ཞུས་རྒྱ་ནག་གཞུང་འབྲེལ་གསར་ལམ་ཁག་གིས་གནས་ཚུལ་སྤེལ་བའི་ནང། འདས་པའི་ལོ་ལྔའི་དུས་ཡུན་ནང་བོད་རང་སྐྱོང་ལྗོངས་མི་དམངས་འཐུས་མི་ཚོགས་ཆེན་ཐེངས་བཅུ་གཅིག་པ་དང་དེའི་རྒྱུན་ལས་རྣམས་ཀྱིས་རྒྱལ་སྲུང་བཞི་དང་གསར་གཏོད་བཞི། མདུན་སྐྱོད་བཞི་ཟེར་བ་ཟབ་ནན་གྱིས་ཁྲིམས་ལྟར་ལས་དོན་ཁག་བསྒྲུབས་ཡོད་ཚུལ་འགྲེལ་བརྗོད་བྱས་འདུག་ཀྱང་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་གཞི་རྩའི་ཞི་ཅིན་ཕིང་རྒྱ་ནག་གི་འགོ་ཁྲིད་ཆགས་པ་ནས་བཟུང་གཞུང་གི་དྲིལ་བསྒྲགས་མང་པོ་ཞིག་གྲངས་ཀའི་ལམ་ནས་སྤེལ་ཟིན་ཡོད་པའི་ཁྲོད་རྒྱལ་སྲུང་བཞི་ཟེར་བ་ནི་མི་རིགས་མཐུན་སྒྲིལ་བྱ་རྒྱུ་དང་བོད་མཐོ་སྒང་གི་དཔལ་འབྱོར་ཡར་རྒྱས་གཏོང་རྒྱུ་ཁོར་ཡུག་སྲུང་སྐྱོབ་དེ་བཞིན་མཐའ་མཚམས་སྲུང་སྐྱོབ་བྱ་རྒྱུ་བཅས་ཡིན་པ་བརྗོད་ཀྱི་ཡོད་ནའང་དོན་དངོས་ཐོག་དེ་དག་བརྒྱུད་ནས་དམར་ཤོག་ཚོགས་པའི་ཕུགས་འདུན་གྱི་དམིགས་ཡུལ་འགྲུབ་རྒྱུ་དེ་ཡིན་པ་འགྲེལ་བརྗོད་གནང་བྱུང།
ད་རྒྱ་གྱོན་མི་ཡོད་ཁོ་ཚོར་ལས་འགན་རེད། རྒྱ་ནག་གཞུང་གིས་ཁོ་ཚོར་ལས་འགན་སྤྲད་ཡ་ཞུ། ད་ལོ་མ་འོངས་པར་ཁོ་ཚོའི་ལས་དོན་གཙོ་ཆེ་ཤོས་ག་རེ་བྱེད་དགོས་རེད་ཟེར་མི་རིགས་མཐུན་སྒྲིལ་མི་རིགས་མཐུན་སྒྲིལ་ཟེར་དུས་བྱས་ཏེ་ག་རེ་བྱེད་རོགས། བོད་མི་རིགས་དང་ངོ་རྒོལ་མ་བྱས་པ། དེ་འདྲ་འདུག་འདུག་ཞུས་ན། ཁོ་ཚོས་ད་ལྟ་སྲིད་ཇུས་སྤེལ་ཏེ། བོད་མི་དེ་རྒྱ་མི་བསྒྱུར་ཡག་དང་བོད་ཀྱི་ནང་ཆོས་རྒྱ་ནག་ཅན་ལ་བསྒྱུར་ཡག་ཟེར་ན་མང་པོ་སྲིད་ཇུས་ཀྱི་སྟེང་བསྡད་དགོས་རེད། ད་སྲིད་ཇུས་དེ་སོགས་ལ་བོད་པས་ངོ་རྒོལ་མ་ཡོང་བ་བྱེད་ཐུབ་པ་ཡིན་ན། བོད་མི་རིགས་མཐུན་སྒྲིལ་ལེན་གྱི་དེ་འགྲུལ་བ་རེད། ཡང་གནད་དོན་དེའི་ཐད་སྤེན་རྒྱལ་ཁབ་ན་གནས་སྡོད་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་འགན་སྲུང་བཞི་དང་གསར་གཏོད་བཞི་ཟེར་བ་དེ་དག་ནི་ཆབ་སྲིད་ཀྱི་འབོད་ཚིག་ཁོ་ན་ཡིན་པ་མ་ཟད་ས་གནས་བོད་མི་ལ་ཕན་པའི་གསར་གཏོད་དེ་འདྲའི་རིགས་གང་ཡང་མེད་ལ། མདོར་ན་སྲིད་བྱུས་འདི་དག་བརྒྱུད་ནས་བོད་མིའི་ངོ་བོ་ཉམས་དམས་སུ་བཏང་སྟེ་བོད་ཡུལ་རྒྱ་ཡུལ་དུ་བསྒྱུར་རྒྱུ་དེ་ཡིན་པ་འགྲེལ་བརྗོད་གནང་བྱུང། བོད་ཀྱི་ས་ཁུལ་ནས་ཆི་ཀ་རིགས་སུ་བོད་པ་རང་གི་འདུ་ཤེས་དེ་ཉམས་རུ་ཉམས་ནས་ཨ་ནི་རྒྱ་འགྱུར་བྱེད་ཡ་གི་སྲིད་བྱུས་དེ་གསལ་པོ་རེད་འདུག་བ། ད་ཁོར་ཡུག་སྲུང་སྐྱོབ་ཟེར་ཡ་དེ་ཚོ། འཛམ་གླིང་ལ་མགོ་སྐོར་གཏོང་ཡ་གཅིག་དང་ཨ་ནི་ཁོར་ཡུག་སྲུང་སྐྱོབ་བྱེད་ཀྱི་ཡོད་ཡ་གི་རྣམ་པ་སྟོན་ཡ་མ་གཏོགས་དངོས་གནས་དྲང་གནས་ཁོར་ཡུག་འཕྲོ་བརླག་བྱེད་མཁན་དེ་རྒྱ་ནག་གཞུང་ཁོ་རང་ཚོ་རེད་དོ། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་ཁོར་ཡུག་སྲུང་སྐྱོབ་བྱེད་ཀྱི་ཡོད་ལུགས་འཛམ་གླིང་སྤྱི་ལ་ཡང་ཁྱབ་བསྒྲགས་བྱེད་མུས་ཡིན་ན་ཡང་དོན་དངོས་ཐོག་ཆིག་སྟོང་དགུ་བརྒྱ་ལྔ་བཅུ་ཙམ་ནས་རྒྱ་ནག་གཞུང་གིས་བོད་ཀྱི་ཁོར་ཡུག་དང་ལྷག་དོན་དུ་བོད་ཀྱི་ཤིང་ནགས་གྲངས་ལས་འདས་པ་གཅོད་བྲེག་གིས་ཁོར་ཡུག་ལ་གནོད་སྐྱོན་ཚབས་ཆེན་བཏང་ཡོད་པ་དེ་དག་རྒྱ་ནག་གཞུང་གིས་ད་དུང་ཁ་གསབ་ཐུབ་མེད་ཅེས་འགྲེལ་བརྗོད་གནང་བྱུང། གཞན་ཡང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་བོད་རང་སྐྱོང་ལྗོངས་འཐུས་མི་ཚོགས་ཆེན་ཟེར་བའི་འཐུས་མི་དེ་དག་ནི་རྒྱ་ནག་དམར་ཤོག་གིས་ཡིད་ཆེས་བྱས་ཆོག་པ་དང་དམར་ཤོག་གི་ལྟ་སྤྱོད་དང་མཐུན་པའི་ལས་ཀ་བྱེད་མཁན་ཤ་སྟག་བསྐོ་བཞག་བྱས་ཡོད་པ་ལས་དམངས་གཙོའི་རྒྱལ་ཁབ་གཞན་ལྟར་མི་མང་གི་འདོད་མོས་ལྟར་བདམས་ཀྱི་མེད་ལ་ལྷག་དོན་དུ་འཐུས་མི་ཚོགས་ཆེན་ཟེར་བ་དེའི་ནང་ས་གནས་མི་མང་གི་བསམ་ཚུལ་བཤད་སའི་ཁོར་ཡུག་མེད་པར་གཙོ་བོ་རྒྱ་ནག་དམར་ཤོག་གི་ཚོགས་ཆེན་ཁག་གིས་ཐག་གཅོད་ཟིན་པའི་གནད་དོན་ཁག་ལག་བསྟར་བྱ་རྒྱུ་དེ་ཡིན་པ་འགྲེལ་བརྗོད་གནང་བྱུང། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

གསར་ལས་ཁང་ནང་ལས་ཀ་བྱས་བསྡད་ནས་གསར་འགོད་པ་གི་ལག་ཁྱེར་ཐོབ་ཆེད་ཀྱི་སྙན་ཞུ་ཕུལ་མཁན་ཚོས་རྒྱ་ནག་དམར་ཤོག་ཚོགས་པ་གི་མགོ་ཁྲིད་ལ་རྒྱབ་སྐྱོར་བྱེད་དགོས་པ་དང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་རྒྱ་ནག་གི་ཁྱད་ཆོས་ལྡན་པའི་དུས་རབས་གསར་པ་གི་སྤྱི་ཚོགས་རིང་ལུགས་ཀྱི་བསམ་ཚུལ་ཁག་ལ་སྦྱོང་བརྩོན་བྱེད་དགོས་པ་མ་ཟད། དེ་དག་རྒྱ་ནག་དམར་ཤོག་ཚོགས་པ་གི་རྩ་དོན་དང་སྲིད་ཇུས། ཆབ་སྲིད། གཞིར་བཟུང། ལག་ལེན་བསྟར་དགོས་སྐོར་སོགས་གོང་ཞུས་བཀའ་རྒྱ་བཏང་བ་དེའི་ནང་བཀོད་འདུག།

རྒྱ་མ་འཇང་ནི་སེང་གེ་པ་ཚོགས་ཀྱི་ཐུགས་དང་འགྲོ་རྩལ་ཁྱོད་རྗེས་ཆེད་གཏོང་བཞིན་པ་དང་མ་འོངས་པར་ད་དུང་ཡང་གནས་དང་བྱེད་དུ་དང་འགྲོ་ཉེ་ཡིན་པ་དེས་ན་སེང་གེ་པ་ཚོགས་ལ་ཡལ་འཇོག་གི་གནས་ཚུལ་ཞིག་རེད་ལ། ད་ཆ་སེང་གེ་པ་ཚོགས་རང་ལ་རྒྱ་མ་འཇང་གིས་དགྲ་ཤ་ལེན་པ་ཀ་ཞན་ནོ། དངུལ་ཡལ་ལྡན་པ་ཀ་གནས་ཚུལ་ཁག་བཤད་ཐུབ་ཀྱི་མིན་གོ་ཅན་དང། ཧྥ་རན་སི་རྒྱལ་ས་ཕ་རི་སི་ནང་བསྟན་གྱི་རྩིས་པ་རྒྱ་ཚང་མེད་པ་ཀ་སེང་གེ་ལྷན་འཛོམས་ཀྱིས་ད་ལྟ་ཆར་ལྗགས་ནོག་ནང་སངས་རྒྱས་པ་བརྒྱ་དང་བཅུ་བཙན་བྱོལ་བྱེད་ཡ་བེད། ལྗགས་ནོག་ནང་འཛག་གླིང་ནང་ནས་སངས་རྒྱས་པ་མང་ཤོས་བཙན་བྱོལ་བྱེད་མཁན་གྱི་རྒྱལ་ཁ་བསྡུ་ཤོག་དེ་ཡིན་སྐོར། སྤྱི་ལོ་ཉིས་སྟོང་ཉེར་རྩ་གཉིས་ལོ་གི་ལོ་འཁོར་སྙིང་ཐོག་ནང་བཀའི་གནང་དང། ཡང་དར་བའི་ནང་གནས་ཤོག་ལྗགས་ནོག་བཞང་དུ་ལྟ་ཆས་ཐ་དད་འཛིན་མཁན་ཀོ་དབྱིན་ཅན་ལགས་ཀྱིས། བསིལ་ལྡན་ཚུར་པ་བཅས་ཀྱི་གུས་ཆེ་དབང་འཛིན་ཚེ་ཁོ་བོ་སངས་རྒྱས་རང་དབང་དང་མ་རྗེ་རང་དབང་མེད་པ་དང་སྣང་བྱེད་ལྡན་པའི་སངས་རྒྱས་པ་སུ་འདྲ་ཞིག་ཡིན་རང་དེ་འདྲ་གི་ལམ་ལུགས་འོག་ཡིན་གནས་ཐུབ་ཀྱི་མིན་སྐོར།

རྒྱ་ནག་གཞུང་གིས་བདག་ཉིད་མཛད་བཞིན་པའི་སངས་རྒྱས་བསྟན་འཛུགས་ཀྱི་གྲོང་ཐོག་ལ་དབྱེ་ན་སྤྱི་ལོ་ཉིས་སྟོང་ཉེར་གཅིག་རྩ་གཅིག་ལོའི་དགུན་ཟླ་བཅུ་གཉིས་པར་རྒྱ་ནག་ནང་སངས་རྒྱས་ཡིག་ཆ་ཡེ་གྷན་སེང་གེ་པཅིན་པང་དགུ་ཁྲི་ཡི་སྟོང་ལྷག་ཡོད་པ་གསལ་ནའང། ཉིས་སྟོང་ཉེར་བཞི་རྩ་གཅིག་ལོའི་ཆབ་སྲིད་ཀྱི་ཡིག་ཆ་དང་རྟོག་དཔྱད་རྒྱུགས་ལེན་ཐུབ་པ་སངས་རྒྱས་པཅིན་པང་བརྒྱད་ཁྲི་ལྷག་ལས་ཙམ་མེད་པར་ངེས་ཚིག་ཡོད་པ་རེད།

རྒྱ་གར་དབུས་གཞུང་གི་བློན་ཆེན་ཟུར་པ་སྐུ་བགྲེས་ཤ་རད་ཡ་དབ་མཆོག་དགོངས་པ་རྫོགས་པར་བོད་མི་མང་སྤྱི་འཐུས་ཚོགས་གཞོན་མཆོག་གིས་ཐུགས་གསོའི་གསུང་འཕྲིན་བསྩལ་ཡོད་པ་རེད། དེ་ཡང་ཚོགས་དྲུང་ལས་ཁུངས་ནས་གནས་ཚུལ་འགོད་སྤེལ་གནང་བར་ལྟར་ན་ཕྱི་ཟླ་དང་པོའི་ཚེས་བཅུ་གཉིས་ཉིན་རྒྱ་གར་དབུས་གཞུང་གི་བློན་ཆེན་ཟུར་པ་སྐུ་བགྲེས་ཤ་རད་ཡ་དབ་མཆོག་དགོངས་པ་རྫོགས་པའི་གནས་ཚུལ་ཐོན་པར། ཕྱི་ཚེས་བཅུ་གསུམ་ཉིན་བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་གིས་བོད་མི་མང་སྤྱི་འཐུས་ལྷན་ཚོགས་དང་གཞིས་བྱེས་བོད་མི་ཡོངས་ཀྱི་ཚབ་ཞུས་ཏེ། དམ་པ་ཁོང་གི་བུ་མོའི་མཚན་ཐོག་ཏུ་གསུང་འཕྲིན་ཞིག་ཕབ་ནས་ཁོང་གི་ནང་མི་ཡོངས་ལ་ཐུགས་གསོ་ཞུས་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ཐད་གཏོང་ལེ་ཚན་དེ་རེད། མཐའ་མཇུག་ཏུ་བོད་ཀྱི་ཁོར་ཡུག་ཅེས་པའི་ཆེད་བསྒྲིགས་ལེ་ཚན་དེ་ཚེ་དབང་ནོར་བུས་ཞུ་སྒྲིག་ཞུས་པ་གསན་རྒྱུ། ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱིས། ད་རེས་སྤྱི་ཟླ་དང་པོའི་ཚེས་བཅུ་གཅིག་ཉིན་དབྱིན་སྐད་དུ Without Just Cause Political Prisoners Campaign ཟེར་བའམ་དྲང་བདེན་གནས་ལུགས་མིན་པའི་གནད་དོན་ཟེར་བའི་ཆབ་སྲིད་བཙོན་པའི་དྲིལ་བསྒྲགས་ཀྱི་ལས་འགུལ་ཞིག་དབུ་འཛུགས་གནང་སྟེ་བོད་ཀྱི་ཆབ་སྲིད་བཙོན་པ་གྲགས་ཅན་སྒོ་ཤེས་རབ་རྒྱ་མཚོ་ལགས་གཙོས་པའི་འཛམ་གླིང་རྒྱལ་ཡོངས་ནང་གི་ཆབ་སྲིད་བཙོན་པ་རྣམས་གློད་གྲོལ་གཏོང་དགོས་པའི་དགོས་འདུན་བཏོན་ཡོད་པ་དང། དེའང་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་དམངས་གཙོ་དང་ལས་རྩོལ། འགྲོ་བ་མིའི་ཐོབ་ཐང་སྡེ་ཚན་གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་དང་པོའི་ཚེས་བཅུ་གཅིག་ཉིན་དྲང་བདེན་གནས་ལུགས་མིན་པའི་གནད་དོན་ཟེར་བའི་ཆབ་སྲིད་བཙོན་པའི་དྲིལ་བསྒྲགས་ཀྱི་ལས་འགུལ་ཞིག་དབུ་བཙུགས་ཏེ། བོད་ཀྱི་ཆབ་སྲིད་བཙོན་པ་སྒོ་ཤེས་རབ་རྒྱ་མཚོ་ལགས་གཙོས་པའི་འཛམ་གླིང་ནང་གི་ཆབ་སྲིད་བཙོན་པ་ཁག་ཞིག་འཕྲལ་དུ་གློད་གྲོལ་གཏོང་དགོས་པའི་དགོས་འདུན་བཏོན་གདའ། ཆབ་སྲིད་བཙོན་པ་གློད་གྲོལ་གྱི་དྲིལ་བསྒྲགས་ལས་འགུལ་དེ་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་དམངས་གཙོ་དང་ལས་རྩོལ་འགྲོ་བ་མིའི་ཐོབ་ཐང་སྡེ་ཚན་དེའི་བློན་ཆེན་རིམ་པ་གསུམ་པ་དྲུང་ཆེ་ལས་རོགས་ཀྱིས་བོད་དོན་དམིགས་བསལ་འབྲེལ་མཐུད་པའི་འགན་ཁུར་བཞེས་བཞིན་ཡོད་པ་དང་ཁོང་གིས་ལས་ཁུར་དེའི་འོག་ནས་བོད་ཀྱི་ཆབ་སྲིད་བཙོན་པ་གྲགས་ཅན་སྒོ་ཤེས་རབ་རྒྱ་མཚོ་ལགས་ཀྱི་མཚན་དང་འདྲ་པར་གྱི་ལོ་རྒྱུས་ཁག་བཀོད་གནང་སྟེ་འཕྲལ་དུ་གློད་གྲོལ་དགོས་པའི་དགོས་འདུན་བཏོན་པ་ལ། བྱང་ཨ་རིའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གིས། ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་རྫ་ར་ཛི་ཨ་མཆོག་ལ་ཊུ་ཝི་ཊར་བརྒྱུད་ཐུགས་རྗེ་ཆེ་ཞུས་གདའ། དེ་ནས་ད་རེས་བྱང་ཨ་རིའི་བོད་ཀྱི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་སུ་གནས་ཚུལ་དེའི་སྐོར་ཞལ་པར་གྱི་ཐོག་ནས་བཅར་འདྲི་ཞུ་ཐབས་བྱས་པར་སྒོ་ཤེས་རབ་རྒྱ་མཚོའི་སྐོར་དེ་རྒྱ་རིགས་འབྲེལ་མཐུད་པ་ཚུལ་ཁྲིམས་རྒྱ་མཚོ་ལགས་ཀྱིས་ཐུགས་འགན་བཞེས་བཞིན་ཡོད་པའི་སྐོར་གསུངས་པ་བཞིན

མིག་ཀྱང་ནད་ནི་ཁྱེད་ཚིག་དང་པོ་རང་གི་བ་དང་དང་པོ་རང་གྲུབ་བྱེད་གསལ་བསྒྲགས་ཞིག་སྤེལ་བཞག་ཅེས། འདིའི་ནང་ལ་ཡ་དམིགས་བསལ་འཛམ་གླིང་ནང་གི་ཡ་དྲང་བདེན་མ་ཡིན་པའི་སྒང་ནས་བཙོན་འཇུག་བྱས་བཞག་ད་དེ་འདྲས་ཀྱི་ཆབ་སྲིད་བཙོན་པ་མི་བཅུ་དྲུག་གི་མིང་འདོན་བྱས་རྗེས་འདིའི་ནང་ལ་ཡ་ད་ང་ཚོ་སྒོ་ཤེས་རབ་རྒྱ་མཚོ་ལགས་ཀྱི་མཚན་འདུག་སེ་ནང་ལོགས་ཡ་སླེབས་ཡོད་རེད་ནི་ཕྱི་སྲིད་ལས་ཁུངས་ཀྱིས་ཁོང་ཚོ་མི་བཅུ་དྲུག་གི་མིང་འདོན་འདུག་སེ་བྱས་རྗེས་ནི་འཛམ་གླིང་གི་ག་ས་ག་ལ་ཡོད་པའི་ཆབ་སྲིད་བཙོན་པ་དྲང་བདེན་མ་ཡིན་པའི་སྒང་ནས་ནི། ཁྲིམས་ཐག་བཅད་བྱ་རྒྱུ་དང་བཙོན་ཁང་དུ་ཉར་ཡོང་རྒྱུ་དེ་གའི་བསམ་བློ་ལ་ནི་ཆ་རྐྱེན་མེད་པའི་སྒང་ནས་གློད་བཀྲོལ་བྱ་དགོས་ཡོད་ཟེར་ད་འདི་གཙོ་བོ་འདུག་སེ་ད་གིན་ཁྱེད་རང་གིས་ཞུས་པ་ནང་བཞིན་དེ་འདྲ་འདུག་ཞེས་གསུང་གི་འདུག་ཨ་འདིའི་སྒང་ལ་ཡར་ཆ་བཞག་ཡིན་པ་ན་ད་དེ་སྒོ་ཤེས་རབ་རྒྱ་མཚོ་ལགས་ད་བོད་པ་ཅིག་ད་ལྟའི་མི་བཅུ་དྲུག་འདིའི་ནང་ལ་ཡང་མིང་འདོན་བྱེད་དགོས་ཡག་ཡིན་འདི་ཤུགས་ཆེ་ཤོས་འདྲ་བ་འདི་ཡག་ཕྱི་སྲིད་ལས་ཁུངས་ཀྱི་སྒང་ལ་ཡང་ཕྱག་ལས་གནང་མཁན་འདི་ཨ་ནི་ལྕམ་ཨུ་རྫ་ར་ཛི་ཨ་ཁོ་རང་རང་ཆགས་རེད་འདི་ད་ལྟའི་ཆ་ལ་ཡང་མིང་འདོན་འདུག་སེ་བྱུང་ཡོག་རེད་ད་རྗེས་ལ་ཡང་དེ་བས་ཀྱང་ནི།

ཡང་དེའི་སྐོར་ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་ཀྱིས་གསུང་དོན་ལ། ད་ད་ཐེངས་གི་འདི་ཨ་རི་གཞུང་གི་ངོས་ནས་ད་ལྟ་ཆབ་སྲིད་བཙོན་པ་བཅུ་དྲུག་གི་ནང་ལ་ད་ལྟ་བོད་པ་གི་ཆབ་སྲིད་བཙོན་ཟུར་ཨ་ཁུ་སྒོ་ཤེས་རབ་རྒྱ་མཚོ་ད་འདི་ནས་ཨ་ཁུ་སྒོ་ཤེས་རབ་རྒྱ་མཚོ་མཆོག་ག་རྒྱབ་སྐྱོར་བྱས་ཡོག་ནོ་ད་ང་རང་ངོས་ནས་བལྟས་ན་ཧ་ལས་བ་ནང་གི་ཟམ་མཐོང་གི་ཡོད་འདི་གཞུང་དང་གཞུང་གི་བར་གི་ཕྱིར་ཚང་གི་ད་ཅི་རྒྱ་ནག་གཞུང་གི་ཨ་ཚིག་གི་སྟེང་ནས་ན་ད་ག་རང་དེ་རང་ཨ་རྒྱ་གཉིས་གཞུང་གི་བར་གི་འབྲེལ་བ་གི་སྟེང་ནས་ན་རང་ཡིན་རེད་ད་འཛམ་གླིང་རང་བཞིན་གི་སྟེང་ནས་ད་རྒྱལ་སྤྱིའི་སྟེང་ག་ཡིན་ན་ར་ཅིག་ཨ་རི་དང་ད་འདི་མང་པོ་ཞིག་གི་སྟེང་ལ། འབྲེལ་བ་གི་སྟེང་ལ་ཅིག་མང་བོ་ཟིག་འགྲོ་དགོས་རེད་དེ་ད་ཅིག་ཆབ་སྲིད་ཀྱི་ཅིག་འགྱུར་ལྡོག་ཟེར་དགོས་ར་འཕོ་འགྱུར་ཟེར་དགོས་ན་ད་ཅིག་མང་བོ་ཞིག་གི་སྟེང་ལ་འགྲོ་དགོས་འདུག་དཔལ་འབྱོར་དང་ཆབ་སྲིད་མང་བོ་ཞིག་སྟེང་འགྲོ་དགོས་ན། དེ་ཡིན་ཙང་ད་ཐེངས་ཨ་རི་གི་དངོས་གནས་ང་ཚོ་བོད་པ་གི་འདི་མོ་ཆབ་སྲིད་བཙོན་པ་ཟེར་ག་འདི་རིགས་གི་བྱས་ནས་ད་མི་བཅུ་དྲུག་འདེམས་ནས་མི་བཅུ་དྲུག་གི་ནང་ཁེལ་ཡོད་ནོ་དེ་ད་ཧ་ཅང་ང་རང་ངོས་ནས་ད་འདི་ལ་དཔེ་ཤུགས་རྐྱེན་ཡོད་རྒྱུ་རེད་བསམ་གོ་གཙོ་བོ་དེ་ཕྱི་ཟླ་འདིར་ད་དང་ཨ་རི་གི་ཕྱི་སྲིད་ལྷན་ཁང་གི། ད་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་དག་གི་ངལ་རྩོལ་སྡེ་ཚན་ཟེར་གོ་ནོ་དེའི་ནང་གི་ད་འགན་འཛིན་ད་ད་ང་ཚོ་བོད་དོན་འབྲེལ་མཐུད་པ་ཡིན་པ་དང་ད་ཐེངས་གི་དེའི་འགན་འཛིན་དུ། དེ་ནས་ད་ད་རྒྱབ་སྐྱོར་བྱེད་མཁན་དེ་འདི་རིགས་གཅིག་གིས་ཨང་གཞུང་དང་འབྲེལ་གཞུང་ད་ཨ་རིའི་གཞུང་ཕྱི་སྲིད་ལྷན་ཁང་གི་ངོས་ནས་ཡིན་པ་ཕྱི་ཕྱི་སྲིད་ལྷན་ཁང་གི་ད་ཕྱི་སྲིད་སྒོ་ནས་ཁྱབ་ཁོངས་སྲིད་སྒོ་ནས་དག་གི་ཡིན་པའོ་དེ་ནས་དེའི་ནང་གི་འགན་འཛིན་ད་བོད་བོད་དོན་འབྲེལ་མཐུད་པ་ཡིན་པ་དང་དེའི་ནང་ནས་དེ་ནས་ད་ཅིག་བོད་ནང་གི་ར་ཆབ་སྲིད་བཙོན་པའི་ནང་ནས། གཅིག་གནའ་དེང་གཉིས་ལ་བྱང་ཆུབ་པའི་མཁས་དབང། དེ་ནས་གཅིག་ད་ཅིག་སློབ་གྲྭ་དང་དེ་ནས་དགོན་སྡེ་གཉིས་ཆ་ལ་ཤུགས་རྐྱེན་ཆེན་པོ་ཡོད་པ་གོ་དེ་འདྲའི་གི་ཡང་གཅིག་ང་ཚོའི་ཆ་བཞག་སྒོ་ཤེས་རབ་རྒྱ་མཚོ་ན་དངོས་གནས་ཆ་བཞག་ན་ད་ཅིག་སློབ་གྲྭ་གི་སྡེ་ཚན་དང་སྐྱ་བོའི་སྡེ་དང་ད་སེར་མོའི་སྡེ་གོ་ཟེར་གོ་ནོ་འདི་གཉིས་ལ་གཅིག་ཧ་ཅང་གི་ཤུགས་རྐྱེན་ཆེན་པོ་ཡོད་ས་འོ་དེ་འདྲའི་ཡིན་པའི་ཆ་ནས་ད་ཐེངས་ཨ་རིའི་གཞུང་གི་འདི་འདྲའི་གི་དམིགས་བསལ་གི

འོ་ཅིག། བོད་ནང་གི་བལྟས་ད་ན་ཡིན་ན་ར་རེ་དེ་ནས་བཙན་བྱོལ་སྤྱི་ཚོགས་ནང་གི་ཅིག་འཐབ་རྩོད་པ་ཟིག་གི་ངོས་དེ་ནས་བལྟས་ན་ར་རེ་བཙན་བྱོལ་སྤྱི་ཚོགས་ནང་གི་ཤེས་ཡོན་གྱི་ཆ་ནས་བལྟས་ན་ར་རེ་དེ་གཞུང་ཟིག་གི་འདི་འདྲི་གི་ཅིག་ལངས་ཕྱོགས་ཚད་མཐོན་པོ་ཟིག་གི་སྟེང་ནས་རྒྱབ་སྐྱོར་བྱས་ན་ང་ཚོ་ཚང་མ་ལ་ཤུགས་རྐྱེན་ད་ཅིག་མི་ཉུང་བ་ཟིག་ཐེབས་ཀྱི་རེད་བསམ་གྱི་ང་རང་ད་ལྟ་འདི་ད་ལྟ་ཨ་ཁུ་ཤེས་རབ་རྒྱ་མཚོ་འདི་ཚོ་ཆབ་སྲིད་བཙོན་པ་ཅི་རིགས་ཀྱི་ནང་ཁིས་འདོགས་ནོ་ད་ཧ་ཅང་གི་དགའ་གི་བསྡད་ཡོད་འོ་དེ་འདྲི་ཟིག་རེད་ད་གི་ད་ཨ་ཁུ་ཤེས་རབ་རྒྱ་མཚོ་ཡིན་ན་ངོ་ནས་ཅིག། གཅིག་གི་གནའ་དེང་གཉིས་ཆ་ལ་གཅིག་གི་གཞན་དྲིང་མི་འཇོག་པའི་དེ་འདྲའི་གི་མཁས་པ་རེད། དེ་འདྲའི་གཅིག་གི་གཅིག་གི་གྲངས་གཉིས་ཆ་ལ་གཅིག་ཤུགས་རྐྱེན་ཆེན་པོ་ཐེབས་ཡོད་ཤུགས་རྐྱེན་ཆེན་པོ་ཡོད་པའི་དེ་འདྲའི་གི་མི་སྣ་ཡིན་པའི་ཆ་ནས་ད་ཐེངས་གཅིག་གི་དེ་གི་ནུས་པ་དང་ཤུགས་རྐྱེན་ད་གཅིག་གི་མང་པོ་ཞིག་གར་ལ་དགོས་རེད་ད་ཐོན་གྱི་རེད་བསམ་སྟེ་ང་རང་དེ་དགའ་ཡི་བསྡད་ཡོད། རྒྱ་ནག་གི་བཙོན་འོག་ཡོད་པའི་བོད་ཀྱི་ཆབ་སྲིད་བཙོན་པ་སྒོ་ཤེས་རབ་རྒྱ་མཚོ་ལགས་ཁོང་ནི་བོད་ཀྱི་རྔ་བ་ཀིརྟི་དགོན་གྱི་དགེ་འདུན་པ་དང་ནང་པའི་ཆོས་ལུགས་ཀྱི་ལྟ་གྲུབ་མཁས་པ་དང་ཤེས་ཡོན་ཅན་ཞིག་ཡིན་པ་དང་ཁོང་གིས་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་སྐུ་པར་ཉར་བ་དང་འགྲེམས་སྟོན་བྱས་པའི་ཉེས་འཛུགས་ཐེ་བའི་ཐེངས་བཞི་ཙམ་ལ་བཀག་ཉར་བྱས་ཡོད་པ་དང། དེ་ནས་རྒྱ་ནག་གཞུང་གིས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སྤྱི་ཟླ་བཅུ་གཅིག་པའི་ནང་ལོ་བཅུའི་རིང་ལ་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་པ་ལ་ཨ་རི་གཞུང་གིས་སྒོ་ཤེས་རབ་རྒྱ་མཚོ་ལགས་ཀྱི་སྐུ་གཟུགས་ཀྱི་འཕྲོད་བསྟེན་གནས་སྟངས་ཇེ་སྡུག་འགྲོ་བཞིན་ཡོད་པ་དེ་ལ་སེམས་འཚབ་ཆེན་པོ་ཡོད་པས་རྒྱ་ནག་གཞུང་གིས་ཆ་རྐྱེན་གང་ཡང་མེད་པར་ཁོང་འཕྲལ་དུ་གློད་བཀྲོལ་དགོས་པའི་དགོས་འདུན་བཏོན་གདའ། རྒྱ་ནག་གཞུང་གི་བཙོན་འོག་ཡོད་པའི་ཆབ་སྲིད་བཙོན་པ་གློད་བཀྲོལ་དགོས་པའི་ཨ་རིའི་ཐོ་གཞུང་དེའི་ནང་རྒྱ་ནག་གཞུང་གིས་ཡུ་གུར་གྲངས་ཉུང་མི་རིགས་ཀྱི་ཐོག་ལ་རྡུང་རྡེག་དང་དབྱེ་འབྱེད་བྱེད་བཞིན་ཡོད་པའི་བཅོམ་ལྗོངས་ཚད་མར་ཡུ་གུར་གྱི་ཚོང་ལས་པ་དང་སྤྱི་ཚོགས་ཞབས་ཞུ་བ་ཨི་ཀི་པར་ཨ་སད་ཟེར་བ་ཁོང་ལ་ལོ་བཅོ་ལྔའི་རིང་བཙོན་འཇུག་གི་དོ་དམ་འོག་ཡོད་པ་ལ་ཁོང་ཡང་འཕྲལ་དུ་གློད་བཀྲོལ་གཏོང་དགོས་པ།